ངའི་གཅེས་པའི་ཡུལ་མི་ཀུན Namaskar། འདི་རིང་མཱན་ཀི་བཱད་དེ་ཡང་ཁག་ཅིག་ཁུར་ཏེ་ང་དང་འབྲེལ་མཛད་དེ་ཡིན་ནོག་འདི་བོ་ཉིས་སྟོང་ཉི་ཤུ་རྩ་གཉིས་སི་ལོའི་འགོ་མའི་མཱན་ཀི་བཱད་པོ་ཡིན་ནོག་ཡང་ད་ལན་ང་དང་ཀུན་ནི་དེ་གསུང་གྲོས་ཀུན་ནི་ཀ་གྲོས་བསྡུར་མཛད་ཡིན་ག་ཀུན་རྒྱལ་ཁབ་དང་མི་དམངས་སི་དོན་དག་ཅན་ནི་སྐུལ་མ་དང་བརྩོན་འགྲུས་དང་འབྲེལ་ཏེ་ཡོད་འགྲོ། འདི་རིང་ཡུལ་ལི་བཀུར་འོས་སི་མེས་པོ་བདག་ཉིད་ཆེན་པོ་གཱན་དྷི་ཇི་གྲོངས་ཞག་ཡིན་ནོག། ཇན་ཝ་རི་ཚེས་སུམ་ཅུའི་ཞག་པོ། ང་དང་ཀུན་ལ་བཱ་པུའི་ཤེས་ཡོན་ཀུན་ཡིད་དུ་སྐུལ་ལ་ནོག། ཉེ་ཐུབ་ཅིག་རང་ང་དང་ཀུན་ནས་ཡུལ་ལི་མང་གཞུང་དགའ་སྟོན་རྩིས་ཏེ་ནོག། ལྡི་ལི་རཱཇ་པཐ་ཐི་ཀ་ང་དང་ཀུན་ནས་ཇཱང་ཀི་ཀུན་བརྒྱུད་དེ། ཡུལ་ལི་དཔལ་དང་ཁྱུད་ཀུན་གཟིགས་ཏེ་ཡིན་པིན། ཡང། ཚང་མའི་སེམས་སི་ནང་ང་ངར་ཤུགས་རྒྱས་ཏེ་ཡོད་པིན། འགྱུར་བྱ་ཞིག་ཉེ་ཞ་ཀུན་ནས་གཟིགས་ཏེ་ཡོད་འགྲོ། ད་མང་གཞུང་དགའ་སྟོན་ནི་དགའ་སྟོན་པོ། January ཚེས་ཉི་ཤུ་རྩ་གསུམ་ཡང་ན་ནེ་ཏཱ་ཇི་སུ་བྷཱཤ་ཅན་དར་བོ་སི་འཁྲུངས་ཞག་ནས་ཕར་ལ་འགོ་ཟུག་ཅེས་ཡིན་ནོག།

རང་དབང་ངི་རྟིང་ནས་ཙམ་ཤིག་ཡུལ་དོན་ལ་གྲོངས། དེ་ཀུན་ནི་མིང་ཀུན་བྲིས་ཏེ་ཡོད་དེ་ནོག། ང་དམག་མིའི་དཔོན་པོ་ཟུར་པ་ཁ་ཅིག་གིས་ཕྱག་བྲིས་བརྒྱུད་དེ་མོལ་ཏེ་འདུག། ཡུལ་དོན་ལ་གྲོངས་མཁན་ཀུན་ནི་དྲན་གསོའི་ཨ་མར་ཇ་བན་ཇོ་ཏི་བོ། ཁོང་ཀུན་ནི་འཆི་མེད་ཡིན་མཁན་ནི་རྟགས་ཡིན་ནོག་བདེན་པ་ནང་ཨ་མར་ཇ་བན་ཇོ་ཏི་ཙོགས་ལ། ཁོང་ངི་སྐུལ་མ་དང་ཞབས་ཏོག་ཀུན། དུས་རྒྱུན་གསོན་ཏེ་ལུས་ཏེ་ནོག། ངས་ཉེ་ཞ་ཚང་མ་ཞུ་ཡིན། ནམ་ཞིག་དུས་ཐོབ་ནང། ཨ་མར་ཇ་བན་ཇོ་ཏི་ཀ་གར་མེད་སྐྱོད་ད་མཛད། རང་ངི་ནང་ཚངས་དང་ཕྲུ་གུ་ཀུན་ནང་གར་མེད་འཁྱེར་ར་མཛད། དེ་རུ་ཨ་ཉེ་ཞ་ཀུན་ལ། ཡང་སེམས་ཤུགས་དང་སྐུལ་མ་སོ་སོ་ཞིག་མྱོང་ངེན། ཕྲོ་པ་ཀུན། ཨམ་རིད་མ་ཧོ་ཙབ་བི་དཀྱིལ་ལ། གཞུང་ངིས་ཡུལ་ལི་རྩ་ཆེན་གཟེངས་རྟགས་མང་པོ་ཞིག་འང་སལ་ཏེ་ནོག། དེ་ཀུན་ནི་ཕྲོ་ནས་གཅིག་ཡིན་ནོག། Pradhan Mantri Rashtra Puraskar འདི་གཟེངས་རྟགས་པོ་དེ་ཕྲུ་གུ་ཀུན་ལ་བཏངས་ཏེ་ཡིན་ནོག། ག་ཀུན། ལོ་ཆུན་ནི་དུས་ལ། དཔའ་རྩལ་ཅན་དང་སྐུལ་མ་ཅན་ནི་ཕྱག་ལས་རིག་མཛད། ང་དང་ཀུན་ནས། རང་རང་ངི་ནང་ཀུན་ནི་ནང་ང། དེ་ཕྲུ་གུ་ཀུན་ནི་སྐོར་ལ་གར་མེད་བཤད་དགོས་ཤེས་ཡིན་ནོག། དེ་བོ་ནི། ཕྲུ་གུ་ཀུན་ནི་ནང་ང་སེམས་ཤུགས་རྒྱས་ཤེས་དང། ཡུལ་ལི་མིང་འབོར་ཅེས་སི། ལྡ་དྲག་པོ་སྐྱེ་ཅེས་ཡིན་ནོག། རྒྱལ་ཁབ་བི་ནང་ང་ཉེ་ཐུབ་རང་པད་མ་ཤྲི་གཟེངས་རྟགས་སི་ཁྱབ་བསྒྲགས་སང་སོང་སྟེ་ནོག་པད་མའི་གཟེངས་རྟགས་ཐོབ་མཁན་ཀུན་ནི་ཕྲོ་ནས་ཁ་ཅིག་གི་སྐོར་ལ་ང་དང་ཀུན་ལ་མང་ཉུང་ཞིག་མ་ནས་རྒྱུས་སང་མེད་འགྲོ་དེ་ཀུན་ང་དང་ངི་ཡུལ་ལི unsung heroes ཀུན་ཡིན་ནོག་ག་ཀུན་ནས་གནས་སྐབས་ཐུན་མོང་ཞིག་གི་རིང་ལ་ཐུན་མོང་མ་ཡིན་པའི་ཕྱག་ལས་ཀུན་མཛད་དེ་ཡིན་ནོག་དཔེར་ན་ཨུ་ཏར་ཁཎྜ་ནས་བ་སན་ཏི་དེ་བི་འ་པད་མའི་གཟེངས་རྟགས་ཕུལ་ཏེ་ཡིན་ནོག། Basanti Devi ཁོ་རང་ངའི་མི་ཚེ་གང་པོ། དཀའ་ལས་དང་གདོང་ལེན་ནང་ང་ཕུད་དེ་ནོག། ལོ་ཆུང་ལ། ཁོ་རང་ངའི་མག་པའང་གྲོངས་སྟེ་ནོག། ཡང་ཁོ་རང། Ashram ཞིག་གི་ནང་ང་བཞུགས་སྟེ་ནོག། དེ་ར་བཞུགས་སྟེ། ཁོང་ངའི་གཙང་ཆུ་ཀུན་སྐྱོབ་བྱས་སི་ལས་དཀགས་པོ་མཛད། ཡང་ཁོར་ཡུག་གི་ཐོག་ག་ཐུན་མོང་མ་ཡིན་པའི་ཕྱག་ལས་སང་མཛད། ཁོང་ངའི། བུ་མོ་ཀུན་ནི་སྟོབས་ཤུགས་སི་ཐོག་ག། ཕྱག་ལས་མཛད་དེ་ནོག།

ཁོང་ཀར་ན་ཀྲག་པ་ཞིང་འབའ་པ་ཞིག་ཡིན་ནོ། ཁོང་ང་ཁ་ཅིག་གིས་ཀྲ་ནལ་མའི་ནང་བཞུགས་ནོ། ཁོང་ངའི་ཞིང་འབའ་དེ་ཐོག་ཨི་གཟུགས་ཆགས་ལ་སོ་མ་རིག་ཛ་དེ་ནོ། ཀ་བུ་གཟིགས་སྟེ་ཚང་མ་ཧ་ལ་ཟིན། ཁོང་ངའི་སུ་འགྲུ་སའི་ཕན་ཐོག། ཞིང་འབའ་པ་ཆུང་དགུན་ལ་ཐོ་བི་ནི་ནོ། དེ་ཙོགས་ད་རུང་ཨན་སང་ཧི་རོས་ཡོད་དེ་ནོ།

ང་ཕྲུ་གུ་བྱེ་བ་གཅིག་ལག་བཟའ་མས་ཁོ་རང་ངའི་མན་གྱི་བར་པོ་པོས་ཀར་བརྒྱུད་དེ་བསྒྲིགས་ཏེ་བཀལ་ཏེ་འདུག་དབྱིས་བྱེ་བ་གཅིག་གིས་པོས་ཀར་དགུན། ཡུལ་ལས་ཁག་སོ་སོ་དང་ཕྱི་རྒྱལ་ཡང་བཀལ་ཏེ་འདུག་དེ་དགུན་ངས་སིལ་ཆས་སེ་སུ་འབྲུ་ཞོ་སྤིན། དབྱིས་པོས་ཀར་དགུན་ནས་ང་ད་ངའི་ཡུལ་ལས་གཞོན་ནུ་དགུན་ཙམ་ཞིག་དུག་སོན་ཅན་དང་མ་འོངས་པའི་མདུན་ལམ་ཡི་དུག་སམ་ཡོད་ཀན་པོས་བསྟན་ཏེ་འདུག་ངའི་མན་གྱི་བར་ཉན་ཀན་དགུན་ནས་ཕྱིའི། postcard ཁ་ཅིག་ཕེས་ཏེ share བྱོ་ཡིན། དཔེར་ན། ཨ་སམ་མི་མོ་ཧི་བ་ག་ཏི་པ་རི་དི་མ་སོ་ཨེ་རི postcard ལ་གཟིགས་ན་རི་དི་མ་འཛིན་གྲྭ་བདུན་པའི་སློབ་ཕྲུག་ཅིག་ཡིན་ནོག་ཁོང་ངའི་རང་ཡི་གེ་ནང་ང། ང་རྒྱ་གར་རི་རང་དབང་ངའི་ལོ་སྟོན་བརྒྱ་ཚུགས་པ་རྒྱ་གར་བོ་གཙང་སྦྲའི་ཐོག་ག་འཇིག་རྟེན་ནི་ཡུལ་ཚང་མའི་སང་ལགས་མོ་ཅན་དང་བསྟན་བཤིག་མེད་མཁན་བརྒྱ་ཐོག་ནས་བརྒྱ་འབྲི་ཀློག་ཤེས་མཁན་ཡུལ་ལི་ཁྲོད་ནས་གཅིག་གྱུར་བྱས། ཡུལ་ལི་ཁྲོད་ནས་གཅིག་གྱུར་བྱས།

འདི་ཕྱོགས་ལ། ཡུལ་ཤུགས་ཅན་ནང་མཉམ་པོ་སྔན་ལ་འགྲུལ་ལིན་ནོག། ཉེ་རང་ངའི་ཕག་སུབ་མེད་མཁན་ནི་རྒྱ་གར་རི་ཞལ་ཏ་སལ་ཏེ་འདུག་ཕག་སུབ་བིས་ལྡད་པ་ཙོགས་སེ། ཡུལ་བོ་ཁོག་སྟོང་བྱོའ་ནོག་དེ་ཀ་ནས་ཐར་བྱས་ལ། ཉིས་སྟོང་བཞི་བཅུ་ཞ་བདུན་ཚུགས་པ་ཅི་སྲུང་ངིན། འདི་ལས་པོ། ང་དང་ངའི་ཡུལ་མི་དང་གཞོན་ནུ་ཚང་མ་འཛོམས་སྟེ་བྱོ་ཉན་བྱས་ཡིན་ནོག། ཡང་མགྱོགས་པའི་སང་མགྱོགས་པ་མཛད་བྱས་ཡིན་ནོག། ཡང་དེ་ཕིའ། རང་རང་ངི་ལས་འགན་ཀུན་ཁག་དང་པེ་ཀ་བོར་དགོས་ཏེ་ནོག། ནམ་ཞིག་ལས་འགན་སྒྲུབ་བྱས་སི་ཐུགས་བསམ་ཡོད་ན། དེ་དུས་ལས་འགན་བོ་ཁག་དང་པེ་ཀ་ཡོང་ང་ནོག་དེ་རུ་བ་ཕག་སུབ་རྒྱས་ཐུབ་བྱས་མན་ནོག་ཕྲོ་པ་ཀུན་ཡང postcard ཅིག། ཅེ་ནའི་ནས་མོ་ཧ་མད་ཨིབ་ར་ཧིམ་མི་འདུག་ཨིབ་ར་ཧིམ་མིས་རྒྱ་གར་བོ་ཉིས་སྟོང་བཞི་བཅུ་ཞ་བདུན་ཚུགས་པ། སྲུང་སྐྱོབ་བི་ཐོག་ག། ཤུགས་ཅན་ཡུལ་ཅིག་གྱུར་ཏེ་གཟིགས་སྙིང་རག་ཞུས་ཏེ་འདུག། ཁོང་ངའི་ཟླ་བའི་ཀ་རང་ཡུལ་ལི research base ཞིག་ཡོང་དགོས་བསམ་ཏེ་འདུག་ཡང་གཟའ་མིག་དམར་ཡང་ན་མང་གལ་ལི་ཀ་རྒྱ་གར་རི་མི་ཀུན་འཛུགས་བྱས་སི་ལས་འགོ་ཟུག་བསམ་མ་རག་ཟེར་ཏེ་བྲིས་ཏེ་འདུག་མཉམ་པོ་ས་གཞི་བཙོག་པོ་ཆ་བྱས་ཅན་ནས་སྐྱོབ་བྱས་སི་ཕིའ་རྒྱ་གར་རི་ཁག་པོ་གཟིགས་བཟོ་འདུག་ཨི་བར་ཧིམ་ལེ་ག་ཡུལ་ལི་ནང་ང་ཉེ་རང་ཙོགས་གཞོན་ནུ་ཀུན་བཞུགས་ཏེ་ཡོད་ན་མི་འགྲུབ་བྱས་དང་མི་ཉན་བྱས་ཅི་ཡང་མེད་པ་ཡིན་ནོག།

ཤི་རིཤ་ཀུ་མ་རི་སྐོར་ལ་བྲིས་ཏེ་འདུག་ཕྲོ་པ་ཀུན་ང་གོ་བ་ནས་ལོ་རན་སི་ཧོ་བེ་ར་རིའི་པོས་ཀར་ཅིག་གང་སླེབས། ཁོང་འཛིན་གྲྭ་བཅུ་གཉིས་པའི་སློབ་ཕྲུག་ཞིག་ཡིན་ནོག་ཁོང་ངི་ཕྱག་བྲིས་སི་བརྗོད་གཞི་ཡིན་ནོག་ཨ་ཟ་དི་ཀི་ཨན་སང་ཧི་རོས། ཁོང་ངིས་བྲིས་ཏེ་འདུག་བི་ཀ་ཇི་ཀ་མ་རྒྱ་གར་རི་རང་དབང་ངི་ངོ་རྒོལ་ལི་ནང་ང་འདུས་མཁན་བུ་མོ་སྟོབས་ཅན་ཀུན་ནི་ཕྲོ་ནས་གཅིག་བཞུགས་ཏེ་ཡིན་ནོག་ཁོང་ངིས་བུ་མོ་ཀུན་སྟོབས་ཤུགས་ཅན་མཛད་ཅེས་སི་ཐོག་ག་ཡུལ་དང་ཕྱི་རྒྱལ་ལི་ཡུལ་ཀུན་ནི་ནང་ང།

ཁོང་རང་གྲོངས་ཏེ་རྟིང་ནས་ཁོང་ངི་སྤུར་ཐལ་བོ། རྒྱ་གར་རི་རང་དབང་ངི་རྟིང་ནས་རྒྱ་གར་ལ་ལོག་སྟེ་ཁྱེར་ཅེས་པོ། ཨི་ནང་ཟུག་གི་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞབས་དུ་ནས་རང་དབང་ལོ་ཁོ་རི་ནང་ང་ཁོང་ངི་སྤུར་ཐལ་བོ་རྒྱ་གར་ལ་ཁྱོང་དགོས་ཤེས་ཡིན་ཙུག་ཡིན་ནའང་དེ་བོ་སྒྲུབ་མ་ཐུབ་དཀོན་མཆོག་གིས་ཨི་ལས་པོ། ངས་བཅོ་དགོས་ཐུགས་ལ་དགོངས་ཏེ་ཡིན་འགྲོ། ཡང་ཨི་དུས་སྐབས་སི་སྐལ་བ་ང་ཐོབ། ཉིས་སྟོང་གསུམ་པའི་ལོའི་ནང་ང་གུ་ཇུ་ར་ཏའི་བློན་པོ་ཆེན་མོ་ཡོད་དུས་ཁོང་ངི་སྤུར་ཐལ་བོ་ངས་རྒྱ་གར་ལ་ཁྱོངས་པིན། ཁོང་ངི་དྲན་གསོའི་ནང་ང་གུ་ཇུ་ར་ཏའི་ཀ་ཆི་ནང་ང་ཁོང་ངི་དྲན་རྟེན་ཞིག་གང་བཞེངས་ཏེ་ཡོད། ཕྲོ་པ་ཀུན། རྒྱ་གར་རི་རང་དབང་ངི་ཨམ་རིད་མ་ཧཱ་ཨུད་ས་བའི་དགའ་སྟོན་པོ། རང་ཡུལ་གཅིག་པོ་མན་པ་རྒྱ་གར་རི་མཛའ་འབྲེལ་ཅན་ཡུལ།

ངའི་གཅེས་པའི་ཡུལ་མི་ཀུན། རྒྱ་གར་ཡོན་ཏན་དང་ཤེས་ཡོན་ནི་བསྟི་གནས་ལུས་ཏེ་ཡིན་ནོག། ང་ཏང་ངིས་ཡོན་ཏན་ནི་དེབ་ཤེས་ཡོན་གཅིག་པོ་ཚུགས་པ་མ་བོར་ར། མ་ཚད་པས་ཨི་མི་ཚེའི་ནང་ང་ལམ་མི་ཀ། ཉམས་མྱོངས་སི་ཚུལ་ལ་བོར་ཏེ་ཡིན་ནོག། ང་ཏང་ངི་རྒྱལ་ཁབ་བི་མཁས་དབང་ཀུན་ནང་ཡོན་ཏན་དང་འབྲེལ་ཆེན་མོ་ལུས་ཏེ་ཡིན་ནོག། པཱ་ནྡིད་མཱ་དཱན་མོ་ཧན་མཱལ་བཱ་ཇི།

ཡང་ཁོང་ངིས་ཡོན་ཏན་ནི་གཙོ་གནས་མང་པོ་ཞིག་གང་གསར་བཞེངས་བཅོ་བཅུག་སྟེ་ཡིན་པིན། ཡང། ཌོག་ཊར་ཨམ་བེད་ཀར་དང་ཤི་རི་ཨ་རོ་བིན་དུ་དང་མཉམ་པོ་མཁས་པ་མང་པོ་ཞིག་ག་མཐོ་རིམ་ཡོན་ཏན་ནི་ཕིའ་སྐུལ་མ་མཛད། ཨི་ནང་ཙོགས་སི་མཁས་དབང་ཀུན་ནི་མིང་ཐོའི་ནང་ནས་མིང་གཅིག་ར་ཇཱ་མ་ཧིན་དར་པར་ཏབ་སིང་ཇི་ཡིན་ནོག།

ཡོན་ཏན་ནི་སྒྲོན་མེ་རེ་རེ་ཚུགས་པ་འཕྲོད་བཅུག་ཅེས་སི། དེ་ན་འདོད་པ་བོ་རྒྱ་གར་རི་ནང་ང། དི་རིང་ངང་ཡོད་དེ་ནོག། ཉེ་རང་ང་ཐུགས་རྒྱུས་ཡོད་ད། ཨི་འདོད་པའི་རྒྱབ་ནི་དཔེ་ར་བདེ་མོ་ཅི་ཡིན་ནོག། དེ་བོ་ཨི་བོ་ཡིན་ནོག། ཡོན་ཏན་ནི་ཐོག་ག། སྤྱི་ཚོགས་སི་ནང་ང། སྐུལ་མ་ཕྱོགས་ཚང་མ་ནས་མཐོང་ངིན་ཡིན་ནོག། ཏམིལ་ནཱ་ཏུའི་ཤི་ཏིར་པུར་རྫོང་ངི་ཨ་དྷི་རམ་པ་ཏེ་ལེར་རྫོང་ཁག་གི་ནང་ང་འདུག་མཁན་ཏའེ་མལ་ཇིའི་དཔེ་ནི་སྤོབས་པ་སྐྱེ་བཅུག་ཅེས་ཅན་ཡོད་དེ་ནོག་ཏའེ་མལ་ཇི་ལག་ག་ཁོ་རང་ང་ས་ཁྱད་མེད་པ་ཡིན་ནོག་མ་སྔོན་མ་ནས་ཕར་ལ་ཁོང་ངི་ནང་ཚངས། ན་རི་ཡལ་ལི་ཆུ་བཙོང་ངིན་ཞིག་རང་ངི་མི་ཚེ་འཚོ་བ་བཅོ་ཡིན་ཡིན་ནོག་རྒྱུ་ནོར་རི་གནས་སྟངས་རྒྱལ་ལ་མེད་ནའང་ཁོ་རང་ངི་བུ་ཚ་དང་བུ་མོ་ཡོན་ཏན་གཏང་ཅེས་སི་ནང་ང་རྒྱབ་བ་མ་བཞུགས་ཁོང་ངི་ཕྲུ་གུ་ཀུན་ཅི་ན་བ་རམ་པ་ཏི་པན་ཅད། Union Middle School ལི་སློབ་སྦྱོང་ཅོ་ཨིན་ཞིག་ཡིན་ནོག་ཞག་ཤིག School ལི་ནང་ང་ཕ་མ་ཀུན་དང་མཉམ་པོ་ཚོགས་པའི་ནང་ང་འཛིན་ཁང་དང་སློབ་གྲྭའི་གནས་ལུགས་ཀ་ཟུག་ཞིག་བདེ་མོ་ཅོ་ཨིན་ཟེར་ཏེ་དཔེ་ར་བིང་སློབ་གྲྭའི་ལྡ་ནས་བཟོ་ཀ་ཟུག་ག་ལ་བདེ་མོ་ཅོ་ཨིན་ཏ་མལ་ཇི་དེ་ཚོགས་པའི་ནང་ངའང་བཞུགས་སྟེ་ཡོད་པིན་ཁོང་ངའི་ཞལ་ཏ་ཚང་མ་ཚོར་ཨིན་ནང་ཚོགས་པའི་ནང་ང་ཨི་ལས་ཀུན་ནི་ཕིཡ་པེ་ནེ་ཀ་སླེབ་བ་ཅིག་དང་གྲོས་སྡུར་ལུས། དེའི་རྟིང་ནས་ཏ་མལ་ཇི་ཀ་ལས་པོ་བཅོས་དེ་བའི་བསམ་བློ་སུ་ཞིག་གང་བཏང་ཐུབ་ཅེས་མ་ནོག། ཏ་མལ་ཇི་ན་རི་ཡལ་ལི་ཆུ་བཙོང་སྟེ་པེ་ནེ་བསགས་ཏེ་ཡིན་པིན། ཁོང་ངིས་སློབ་གྲྭའི་ཕིཡ། པེ་ནེ་གིར་མོ་འབུམ་གཅིག་གི་ཞལ་འདེབས་སལ་བ་མཛད། བདེན་པ་རང་ཨི་ཟུག་ཅོ་ཅེས་ལ་སྙིང་ཆེན་མོ་བོར་དགོས། རོགས་སལ་ཅེས་སི་ཀུན་སློང་དགོས། ཏ་མལ་ཇི་བཤད་ཅེས་ལ། དག་སའི་སློབ་གྲྭའི་ནང་ང་འཛིན་གྲྭ་བརྒྱད་པ་ཚུག་པ་སློབ་སྦྱོང་ཐོབ་བད་པིན། ད་ཨི་སློབ་གྲྭའི་ལྡ་ནས་བཟོ་རྒྱལ་ལ་འགྱུར་ཏེ་འཛིན་གྲྭ་བཅུ་གཉིས་པ་ཚུག་པ་སློབ་སྦྱོང་བཅོ་ཐུབ་བིན་ནོག་ང་ཏང་ངའི་རྒྱལ་ཁབ་བི་ནང་ང་ཡོན་ཏན་ནི་ཐོག་ག་དེ་ན་སེམས་ཤུགས་པོ་ཡོད་དེ་ནོག་ཀ་བའི་སྐོར་ལ་ངས་དཔེ་ར་བཏངས་ང IIT BHU alumnus སི་ཕྱོགས་ནས་ཨི་ན་ཙོགས་སི་ཞལ་འདེབས་སི་སྐོར་ལ་ཚོར BHU ཨི་སློབ་ཕྲུག་ཟུར་པ Jay Chaudhary ཇི IIT BHU Foundation ནི་ཕིཡ། Million Dollar། ཅིག་ཡང་ན་ཧ་ལམ་ཧ་ལམ་པེ་ནེ་བྱེ་བ་ཕྱེད་དང་བརྒྱད་དི་ཞལ་འདེབས་སལ་ཏེ་ཡིན་ནོག། གྲོགས་པ་ཀུན། ང་ཏང་ངའི་རྒྱལ་ཁབ་བི་ནང་ང། ཡུལ་ལྗོངས་སོ་སོ་ནས་འབྲེལ་མཁན་ནི་མི་མང་པོ་ཞིག་ཡོད་དེ་ནོག། ཀ་ཀུན་ནིས། གཞན་མིའི་རོགས་དང་སྤྱི་ཚོགས་སི་ཕིཡ། རང་ངི་ལས་འགན་ཅོ་ཨིན་ཞིག་ཡིན་ནོག། ང་མ་འཐད་པོ་རག་ཨི་ཙོགས་སི་བརྩོན་འགྲུས་ནི་ཡོན་ཏན་རྒྱལ་ལི་ཁག་གི་ནང་ང་དམིགས་བསལ་ལི་ང་ཏང་ངའི IIT སོ་སོའི་ནང་ང་ཆད་མེད་ལ་མཐོང་ངིན་ཞིག་ཡིན་ནོག University ཀུན་ནི་ནང་ང་ཨི་ཙོགས་སི་དཔེ་ཀུན་ཉུང་ངུན་མེད་པ་ཡིན་ནོག་ཨི་ཙོགས་སི་བརྩོན་འགྲུས་ཀུན་མང་ང་ཅོ་ཅེས་ལ་སྔོན་མ་ལོའི September ནས་ཕར་ལ་རྒྱལ་ཁབ་བི་ནང་ང་སློབ་གྲྭ་ཀུན་ནི་ནང་ང་ལས་འགུལ་འགོ་འཛུགས་བཅོས་ཏེ་ཡིན་པིན། དབྱེ་བའི་མིག་ཟུལ། ཚོགས་སྤ་སོ་སོ་སའི་གཟར་མདངས་རང་རང་སོ་སའི་ཁག་ལེན་ཏེ། རྒྱལ་ཁབ་གང་པོ་ནས་སློབ་གྲྭ་དགུ་ནས་ན་ལྔ། ཡོན་བཏགས་ནས་ན་ལྔ་བརྒྱུད་བཞག་གྱོང་བཅས་ཟིན་ནོག་མི་མང་སྒུ་ནས་ཁག་ཏང་ཨུ་ནར་ཤེས་པའི་བསམ་བློ་ཡར་སྐྱེད་བཏང་ཡིན་ནོག་རང་ངས་སློབ་གྲྭ College དང་ཆད་མེད་ལ་འབྲེལ་ལིན་ཞིག་ཡིན་ནོག། རང་ངི་ཁྱུད་ནང་བཞིན་རོགས་ཤིག་བཏང་ཅེས། ཡང་ཀ་བའི་ཀ། སེམས་སྐྱིད་དང་བདེ་སྐྱིད་དང་མཉམ་པོ་ལུས་ཏེ་རྟིང་ནས་རྒྱུས་ཤེས་ཨིན། ངའི་གཅེས་པའི་ཡུལ་མི་ཀུན་རང་བཞིན་ལ་ལངས་ཅེས་དང། དབུགས་ཅན་ཚང་མའི་ཕིཡ་གཅིག་ཅོ་ཅེས་པོ། ངས་ཤེས་ཞིག་ཡིན་ནོག། ཡང་སྤྱོད་ལམ་ཞིག་གང་ཡིན་ནོག། ང་དང་ངའི་ཨི་ན་སྤྱོད་ལམ་མི་ཁག་ཞིག་ཉེ་ཐུབ་ཞིག་རང་དེ་ཟ་ནས་མཐོང། Madhya Pradesh སི Pench Tiger Reserve བའི་ནང་ང་སོང་སྟེ། བ་དན་ཞིག་ཤི་ཨི་བ་དན་མ་མི་ཀུན་ནི་ག་ལ་ཀར་བལ་བི་བ་དན་མང་ཟེ་ར་ནོག་ནགས་ཚོགས་ལས་ཁུངས་སི་ཨི་བོ T Fifteen མིང་བཏགས་ཏེ་ཡིན་ནོག་ཨི་བ་དན་ཤི་ཅེས་ནི་མི་ཀུན་ནི་ཨི་ཟམ་ཚེར་ཁ་ཅན་འགྱུར་བཅུགས་ག་ཟུག་ག་ཁོ་རང་ངི་མི་ཞིག་གྲོངས། མི་ཀུན་ནི་ཚིར་ཀ་ནང་བཞིན་ལ་རྟིང་མཇུག་ག་ལ་སི་རང་སྲུལས། ཡང་བརྩི་བ་དང་བྱམས་པ་དང་མཉམ་པོ་ལམ་བཅུགས། ཉེ་ཞ་ཨི་པར་བོ social media ནང་ང་བཀར་མེད་མཐོངས་ཏེ་ཡོད་འགྲོ། འཇིག་རྟེན་གང་པོའི་ནང་ང་རང་བཞིན་དང་མི་ཚེ་ཕམས། ང་དང་ངའི་རྒྱ་གར་པ་ཀུན་ནི་ཨི་བྱམས་དང་བརྩི་བ་སུ་ཚང་མས་བསྟོད་སྒྲ་བཏང་སྟེ་ཡིན་ནོག། Collarwali བ་དེའམ་ནས་མི་ཚེ་ནང་ང། ཕྲུ་གུ་ཉི་ཤུ་རྩ་དགུ་སྐེས། ཡང་ཉི་ཤུ་རྩ་ལྔ་ལུས་སྟེ་ཆེན་མོ་བྱོས། ང་དང་ངའི T fifteen ནི་ཨི་མི་ཚེ celebrate བྱོས། ཡང་ནམ་ཁོང་འཇིག་རྟེན་འཕངས་སྟེ་ཆ་ཅིག་དང། སེམས་སྐྱོ་མོ་དང་མཉམ་པོ་འདྲལ། ཨི་ན་བོ། རྒྱ་གར་པ་ཀུན་ནི་ཁྱད་ཆོས་ཤིག་ཡིན་ནོག། ང་དང་ངའི་དབུགས་ལྡན་ཚང་མ་དང་མཉམ་པོ་འབྲེལ་བོར་ར་ནོག། ཨི་ན་ཙོགས་ཤིག་ང་དང་ངའི་ད་ལོ་དམངས་གཞུང་དགའ་སྟོན་ནི parade སྐབས་ལ་མཐོངས་ཏེ་ཡིན་ནོག།

COAS Commendation Card བཏང་སྟེ་ཡིན་པིན། Virat ཏི་ཞབས་ཏོག་ཀུན་ལ་བལྟས་ཏེ་ཁོ་ནི་ཞབས་ཏོག་ཀུན་སྣང་སྣང་བའི་ནང་ང་བོར་ཏེ། དེ་ན་ཙོགས་སི་བརྩི་བ་ཆེན་མོ་མཉམ་པོ་རྟིང་མཇུག་པའི་ཚེར་ཁ་བྱོས་ཏེ་ཡིན་ནོག། ངའི་གཅེས་པའི་ཡུལ་མི་ཀུན། ནམ་ཞིག་བརྩོན་འགྲུས་དྲག་པོ་ཞིག་བྱོ་ཅིག་དང། སེམས་པ་དྲང་པོའི་ཐོག་ནས་བྱོ་ཨ་ནོག། ཡང་དེ་བོའི་གྲུབ་འབྲས་སང་ཐོབ་ཨ་ནོག་ཨི་བོའི་དཔེ་རྒྱལ་ལ་ཞིག། ངེས་དོན་ལ་ཡོངས་བསྟན་པིན། ཨ་ས་མའི་མིང་ལེ་ན་གཅིག་དང་ཏིར་བ་བག་དང་ནེ་ཤནལ་པགས་མང་པོ་ཞིག་བསམ་པའི་ན་ང་ཡོ་ང་ནོག་ཉམས་པོ་ར་ཅོ་གཅིག་བྱ་ནས་ཡང་ན་བན་ཧོན་རེ་ནོས་པར་ང་ད་ངའི་བསམ་པའི་ན་ང་ཡོ་ང་ནོག་ངེ་བྱ་ཚང་མ་ཐུགས་རྒྱུ་ཟིན་ནོག་ར་ཅོ་གཅིག་བྱ་ནས་རེ་ནོ་དུ་ཟུན་ལ།

ཁྲོ་བ་ཀུན། ཨི་ལུས་དོན་རྟགས་པོ་མ་ཆེན་མོ་ཡོད་དེ་ནོ། ཨི་ལུས་སྣ་ལྔ་གཟེར་དེ་ནོ། ཀ་ཟི་རང་ངའི་ཚོ་སྣ་བཟང་པའི་ནང་ཚངས། གླང་པོ་ཆེ་དང་སིང་གེ་ཁང་པ། ར་ཅོ་གཅིག་བྱ་ནས་རི་ནས་ཁྱ་ཆོས་མཐོང་བྱེད། བྱ་བྱིའུ་ཀུན་ནས་ལུག་ཉལ་འཚོལ། ཨ་ས་མའི་འཇིག་སྟེང་ན་ང། སྐར་རྟགས་ཅན་ཁྲི་ཤེས་ཀ་དག་ཀན། Muga དང Eri འི་ཆས་གོས་ཀུན་ནི་ཀ། དེ་བཟོ་ཀུན་མཐོང་འདུག་ཨ་སམ་མི་ཤི་གཞི་ངའི་ནང་ང། ག་ལྟ་བོའི་ཁག་ཆེན་མོ་ཡོད་ཨི་བོས་དཀའ་ལས་སི་གདོང་ལེན་བྱོ་དགོས་ས་ཞིག་ཏང་ཡིན་ནོག་ཕྱི་ལོ་ཉིས་སྟོང་བཅུ་གསུམ་མའི་ནང་ཉིས་སྟོང་བཅུ་བཞི་ནང་ང་སུམ་ཅུ་སོ་གཉིས་ལྟ་བསད་དེ་ཡིན་པིན་ཨི་ཚོལ་ཏའི་གདོང་ལེན་བྱོ་ཅེས་ལ། སྔོན་ནི་ལོ། བདུན་ནི་ནང་ང། ཨ་ས་མའི་གཞུང་ངི། འཇིག་རྟེན་ནི་ནང་ང། མིང་ཅན་རྟ་བསད་ཅེས་སི་རྒྱབ་འགལ་ལ་ལས་འགུལ་ཆེན་མོ་ཞིག་སྲུལ་ཏེ་ནོག། སྔོན་མ། September རི་ཚེས་ཉི་ཤུ་རྩ་གཉིས་སི་ཞག་ག། World Rhino ཞག་ག། ཚོང་འབྲེལ་བྱོ་མཁན་ཀུན་ནི་ཀ་དེ་ན་མ་ལ་རྭ་ཅོ་སྟོང་གཉིས་དང་བཞི་བརྒྱ་ཟུམས་ཏེ་མེ་འ་ཏུག་སྟེ་ནོག།

ཉིས། ཉིས་སྟོང་ཉི་ཤུ་རྩ་ལྔའི་ཚེ་ན་ལྔ། སྟར་གཅིག་གང་ཟག་ཀ་ནས། སྟོང་རྩ་བདུན་ལ་མ་སྦས་ང་ཡིན་ནོ། ཉི། སྟར་གཞུང་སྐྱོབ་ཇོ་སྐྱེས་ལ། ཨ་ས་མའི་མི་དགུན་ལ། སུམ་ཕྲུག་ཞོ་ཁང་དགུན་ལ་སྟོད་པ་དང་ལྔ། དྲུག་པ་དགུན། རྒྱ་གར་རེ་ཞེས་རི་ཁའི་ཚོན་མདོག་སོ་སོ་དང། ཨི་ལྕེ་ཚེ་ཤུགས་བདུད་དགུན་ལ།

རྒྱ་གར་རི་ཤེས་རིག་གི་ལེ་ཏིན་ཨེ་མེ་རི་ཀ་དང་སའུཐ་ཨེ་མེ་རི་ཀའི་ནང་ང་ཨི་གྲོགས་ཞུགས་ཡིན་ཞིག་དང་ཡིན་ནོག་ཟེར་ན་ཉེ་རང་ལན་ཅིག་ད་གར་མེད་བསམ་བློའི་ནང་ང་ཆེན། མེག་སི་ཀོའི་ནང་ང་ཁ་དི་ཡར་སྐྱེད་བཏང་ཅེས་སི་སྟེང་ནས་ཡང་བར་ཛི་ལའི་ནང་ང་རྒྱ་གར་རི་ཚིར་ཀ་གུན་སྐད་གྲགས་ཅན་འགྱུར་བཅུག་ཅེས་སི་བརྩོན་འགྲུས་མཱན་ཀི་བཱ་ཏི་ནང་ང་ང་ཏང་ངི་ཨི་སྒོར་ཡ་ནས་ཀ་སྔོན་ལ་དཔེ་ར་བཏང་ཚར་ཏེ་ཡིན།

Vithail དང Granth བརྒྱ་སང་མང་ང་བསྒྱུར་ཏེ་བྲིས་ཏེ་ཡོད་དེ་ནོག། ཁོང་ངི་ཨཤ་རམ་གུན་ནི་ནང་ང་བདེ་མོ་ཡོད་དེ་ནོག་ཨཤ་རམ་མི་ནང་ང་མན་དིར་བཅུ་གཉིས་གསར་བཞེངས་བྱོས་ཏེ་ནོག་ག་ནང་ང་དེ་བི་དེ་བ་ཏའི་སྐུ་བོར་ཏེ་ཡོད་དེ་ནོག་ཨི་ཚང་མའི་དཀྱིལ་ལ་ཨི་ཟུག་མན་དིར་ཞིག་གང་ཡོད་དེ་ནོག་གྲོགས་པ་གུན་ཨི་ཙོགས་སི་རྒྱལ་ཁ་བའི་ཨི་བོ་བཤད་དེ་ནོག་ང་ཏང་ངི་ཤེས་རིག་ང་ཏང་གཅིག་པོའི་ཕིའ་མན་པ་མ་ཚད་པའི་འཇིག་རྟེན་གང་པོའི་ཕིའ་རིན་ཅན་ནོར་བུ་ཞིག་ཡིན་ནོག་འཇིག་རྟེན་སྒང་པའི་མི་བུ་ནི་ཨིས་སྐོར་ལ། རྒྱུས་སྤྱོད་འཇིག་དང་ཡོད་དེ་ནོག། ཧ། དགོན། ཡོད་དེ་ནོག། ང་དང་རང་ངའི་ལ་སྒང་དང་མཉམ་པོ། རང་ངའི་ཤེས་བཞི་དགུ་ནས་སྐོར་བླངས། མི་ཚེ་ཁ་ཁ་ཚུར་ལ་བཀོལ་ལེ་འཇིག། གཞན་ཚུགས་པ་ཁྲོ་བཅུ་བཅད་ཚེ་སུ་འགྲོ་ཅོག་གོས། ངས། བྱེས་བུ་ཡུལ་མི་ཀུན། ངེད་བཞག་ཚང་མ་དང་མིག་ས་ལེ་ཏའི་གཞོན་ནུ་ཀུན་ལ་དྲི་བ་ཞིག་བྱོ་ངན་རག། ངེད་རང་ངའི་བསམ་བློ་གསལ། ངེད་རང་ངའི་ལན་གཅིག་ཡེ་ན་ང། པུ་ཤབ་བྱོ་ཉན་ནད། ཉེ་རང་ང་བཤད་ཅེས་ཡིན། དེ་བོ་ཐེ་ཚོམ་མེད་པ། ཧ་ལས་ཤུགས་ཡིན། མ་ནི་པུར་རི་ནང་ང། ལོ་ཉི་ཤུ་རྩ་བཞི་ཆ་མཁན། གཞོན་ནུ། དེ་ན་ཨུ་འཇམ་ནི་རན་ཇའི། མི་ནིཊ་གཅིག་གི་ནང་ང། པུ་ཤབ་བརྒྱ་ནང་དགུ་རི་ཀོར་བྱོས་ཏེ་ནོག། ནི་རན་ཇན་སིང་ངི་ཕིའ། རི་ཀོར་བཅག་ཅེས་པོ་དཔེ་ར་ཆེན་མོ་ཞིག་མ་ནོག། ཨི་སང་སྔོན་ལ་ཁོང་ངི་མི་ནིཊ་གཅིག་གི་ནང་ང། ལག་པ་གཅིག་གི་ཀ། ཚང་མའི་སང་མང་པོ། ནོག་ལི་པུ་ཤབ་པི་རི་ཀོར་བྱོས་ཏེ་ནོག།

ཡང་ཨེ་སྤྲོ་ཏྲབ་ཧྥུར་ཝལ་སྤྲེ་རིའམ་མའི་མགོ་སྐབས་ཐོབ་ཆེ་ཟིན་ཨོག་ཨི་སྤྲེ་རིའམ་སྦོ། ཧྥུར། སྟོང་ཤུལ་སང་ཐོན་དཔེ་ཀ་བཞང་ཡ་ནན་ཨོག་ཡང་ཨི་སྦོ་མགྱོགས་སྤར་སྒྲུབ་ཆེ་ཟིན་ཨོག་ཨི་སྦོ་ལ་དག་སེ་སྤྲེ་རིའམ་ཆེ་ཤོས་སྤོ་བསྒྱུར་ཆེ་ཟིན་ཨོག་ཀ་ན་ང་གཟིགས་མོ་པ་སྟོང་གསུམ་བཅུ་མཉམ་སྤོ་བཞུགས་མཉན་ཆེས་ཡོད་དེ་ཨོག་ལ་དག་སེ་ཡི་དུས་སོ་མའི་ཧྥུར་ཝལ་སྤྲེ་རིའམ་མའི་ན་ང་ལན་ཨེད་ཅ་ནི

དེ་ག་ནས་གཞོན་ནུ་ཀུན་ལ་གོ་སྐབས་བཟང་པོ་ཞིག་མཉམ་པོ་ཐོབ་བ་ནོག་ཡང་ག་རུ་ཨ་ཨི་ཙོགས་མཐུན་རྐྱེན་ཀུན་ཡོད་ན་དེ་རུ་ཨ་ཡུལ་གང་སོང་ནས་མི་ཀུན་ཆ་ཡོང་མཛད་དིན་འདུག་ག་ནོག་ཡང་སྐོར་ཡངས་ལ་ཡར་སྐྱེད་ཆ་ནོག་མ་ཚད་ལས་སྣའི་གོ་སྐབས་འང་མང་པོ་ཡོང་ང་ནོག་ཨི Stadium མི་ཕན་ཐོགས་པོ་ལ་དྭགས་སི་གཞོན་ནུ་མང་པོ་ཞིག་ག་སླེབ་ཅེས་ཡིན་ནོག་ངའི་གཅེས་པའི་ཡུལ་མི་ཀུན་མན་ཀི་བཱད་དེ་ནང་ང་ད་ལན་ང་དང་ཀུན་ནས་དོན་རྩ་མང་པོ་ཞིག་ཀ་ཞལ་ཏ་མཛདས་ད་རུང་ངང་དོན་རྩ་ཞིག་འང་ཞུ་ཅེས་ཡོད་ག་བོ་དག་སའི་དུས་ལ། ཚང་མའི་སེམས་སི་ནང་ང་ཡོད་དེ་བོ་ཡིན་ནོག་ཀོ་རོ་ན། ཀོ་རོ་ནའི་རྒྱུན་སོ་མའི་རྒྱབ་འགལ་ལ། རྒྱ་གར་རི་གྲངས་པོ་དང་མཉམ་པོ་གདོང་ལེན་བཅོ་ཡིན་ཞིག་ཡིན་ནོག། ཨི་བོ་དཔལ་རྔམས་སི་དཔེ་ར་ཡིན་ནོག། དག་ས་ཚུག་པ་ཕྲུ་གུ་ཕལ་ཆེར་བྱེ་བ་བཞི་ཙམ་ཀོ་རོ་ནའི་བེག་སིན་ལེན་ཚར་ཏེ་ཡིན་ནོག། ཨི་བོའི་དོན་དག་པོ། ལོ་བཅོ་ལྔ་དང་བཅོ་བརྒྱད་དི་བར་རི་ཕྲུ་གུ་ཧ་ལམ། བརྒྱ་ཐོག་ནས་དྲུག་ཅུ་ཙམ་མི་མདུན་ལྕགས་གསུམ་བཞི་རིངས་ལ་སྨན་བཀག་གསལ་ཏེ་ནོག། དབྱི་བོ་ནས། ང་རྟ་རྔའི་གྲུ་བོ་དབུ་ནས་ཧྲུང་སྐྱོབ་དང་མཉམ། སྤོ་ལོ་བརྗོང་མགོན་མུ་ཐུ་ཏེ་སྦོར་གཉན་ལྕི་ཟིན་ནོག། ཡང་སྤེ་ར་བཟང་པོ་བཞིག་དབྱི་བོའི་ནོག། ཞག་ཉི་ཤུའི་ནང་ལོག་ཨ། མི་སྐྱེ་བ་གཅིག་བཟའ་མེ། Precaution འགྲོ་བསང་གསལ་ཏེ་ནོག། རང་ཡུལ་ལས Vaccine ནི་ཀ་མི་དམངས་སའི་ཡི་ཆད་བཟའ་བཅས་སྤོ་ནོ་ཤུགས་ཆེན་མོ་བཞིག་ནོག། ད་དག་ས་ཀུ་རེ་ནེ་ནད་རྒྱ་ཆེས་སྤོ་ཉུང་བྱ་ཆེས་དགུ་གཟུགས་སོང་བསྟེན་ནོག། དབྱི་བོ་སྟག་བཟང་པོ་བཞེས་ནོག་མི་མང་སྒུན་སྐྱོབ་ཏེ་ལུས་ཤེས་བཏང། ཡུལ་ལས་རྒྱུ་ནོར་བལ་འཇོ་རེ་ལ་གཟིམ་སྒྲུ་ལེན་ལུས་ཞིག་བསམ་སྟེ་གྲུམ་མི་ཚང་མས་ཨིས་མོ་ནེ་ནོག། ངེད་ཅག་ཀུན་ལ་ཐུགས་རྒྱུ་ཟིན་ནོག། མན་ཀི་སྦ་དེ་ན་ང

ཨིར་ན་ཨིས་མོ་མཛངས་པོ་དང་མཉམ་པོ་ངས་ངེད་བཞག་གོ་ནི་ཀ་ནའི་དགོངས་པ་བཞིན། མ་མང་པོ་ཐུགས་རྗེ་ཆེ།